དེ་བཞིན། དགོས་ངེས་ཅན་གྱི་གནས་སྟངས་འོག་མ་གཏོགས་ཁྱིམ་གྱི་ཕྱིར་བསྐྱོད་མི་ཆོག་པས་སེམས་ཁམས་ཀྱི་འཕྲོད་བསྟེན་ལ་དཀའ་ངལ་ཆེན་པོ་ཡོད་པ་རེད། ལེ་ཚན་འདིའི་ནང New South Wales མངའ་སྡེའི་ནང་གནས་སྡོད་བོད་མི་འགའ་ཞིག་ལ་རང་ཉིད་སྒེར་ལ་ཐེངས་འདིའི་ཁྱིམ་སྡོད་བཀའ་རྒྱ་དང་དམ་བསྒྲགས་སྐབས་ཀྱི་ཚོར་སྣང་དང་ཉམས་མྱོང་སྐོར་བཅར་འདྲི་ཞུས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང།
ཨོ་ད་ཀོ་བེད་ནང་ཏྲིའི་སྟོང་ནི་ཞི་བོད་སྡེ་དགེ་ད་ཨ་ཀ་ངའི་འདྲ་བུ་ད་ཡ་ཆུ་ད་ངན་ཆུ་གཉིས་ཀྱི་སྐོར་གཅིག་ཤེས་བས་ན་ད་དང་པོ་དེ་ཡ་ཆུ་ངོ་ལ་གཅིག་བཟང་ཆུ་ངོ་ལ་སྐད་ཅིག་དེ་ཤེས་བས་ན་ཨ་ནི་ད་གཅིག་ཨོ་སི་ཀྲོ་ལི་ཡའི་གཞུང། བཀའ་དྲིན་གྱིས་བརྟེན་ནས་ཨ་ནི་ཅིག་དཀའ་ངལ་ཆེན་པོ་གང་ཡང་མི་འདུག་བསམ་གྱི་འདུག་བྱས་དང། ཨ་ལས་ཀ་གཉིས་གསུམ་བྱེད་དུ་མེད་མི་དེ་འདྲའི་ཅིག་ཡིན་དེ་ཡིན་ན་ལས་ཅིག་ཡང་ཅིག་ལས་ཀ་མ་བྱེད་དུས་ཙམ་པ་ལ་ཅིག་སྨྱོན་གི་གཞུང་གིས་ཨ་ནི་ཅུང་དཔལ་འབྱོར་ཐོག་ལ་རོགས་རམ་བྱེད་ཡག་ལ་སོགས་པ་དེ་འདྲའི་ཅིག་འོང་བསྡད་གི་འདུག་ཨ་ནི་དེ་ནང་བཞིན་གྱི་ཅིག་འཕྲོད་བསྟེན་ཐོག་ལ་རེད་ད་གང་ཅིའི་ཐོག་ལ་དཔེ་མི་སྲིད་པའི་ཡག་པོ་འདུག་ཨ་ནི། གང་ཟག་སྒེར་འདྲ་བོ་གཅིག་ལ་དུས་ཚོད་ཡོད་དུས་དེ་ཙམ་པ་ཡང་གཅིག་གཅིག་ཞབས་བརྟན་བྱེད་ཡག་འདྲ་བོ་མ་ཎི་ཡིག་དྲུག་གསོག་ཡག་ལ་སོགས་པ། ཨོ། དེ་འདྲའི་གོ་སྐབས་ཅིག་ཡག་པོ་གཅིག་རག་བསྡད་ཀྱི་འདུག་བསམ་གྱི་འདུག་ད་གཅིག་དཀའ་ངལ་གྱི་ད་སྡུག་ཕྱོགས་ངོས་ལ་སྐོར་ལ་ད་གཅིག་ཡང་གཅིག་སོ་ནི་གཞན་ཞིག་ལ་བཏང་བ་ཡིན་ན་ཡང་གཅིག་ཨ། ཨ། ཁོང་ཚོ་གི། ཨ། སྒྲིག་གཞི་དེའི་འོག་ལ་བསྡད་དགོས་དུས་ཙམ་པ་ཡང་གཅིག། གཉེན་ཉེ་ཚན་ཨ་ནི་ཡི་ཕ་མ་སྤུན་མཆེད་དེ་འདྲ་ཨེ་ད་ཡང་མ་ཅིག་ཐུག་ཡག་ལ་འགྲོ་ཡག་མེད་པ་ལ་སོགས་པ་དང་ཨ་ཅིག་ཨ་དེ་འདྲའི་གི་སྐོར་ལ་ཡང་ཅིག་སོ་ནི་ད་ན་ཡང་མི་ཁ་ཅིག་ཏུ་སུ་ཅིག་དེ་འདྲའི་གི་སྐོར་ལ་དཀའ་ངལ་འདྲ་བོ་འཕྲད་བསྡད་ཡོད་ཀྱི་རེད་བསམ་གི་འདུག་ཡིན་ནའི་གང་ཟག་ང་རང་འདྲ་བོ་ཡིན་ན་དེ་ཚོ་གི་སྐོར་ཅིག་ཚོར་བ་ཚེ་གེ་གོ་མི་འདུག་ཨ་ནི་དཀའ་ངལ་དམིགས་བསལ་གང་ཡང་མི་འདུག་ཨ་ནི་མི་སེར་དར་ཅིག་གཞུང་གི་ལས་ཀ་བྱས་ནས་ད་ལྟ་སྤྱི་ཚོགས་དོན་དུ་ཚང་མ་ལ་ཅིག་ཐུགས་རྗེ་ཆེ་ལབ་དགོས་ཡག་གི་ཚོར་བ་ཏན་ཏན་ཡོང་གི་འདུག་ད་ཡང་མི་ཁ་ཅིག་ཡང་ཅིག་ད་ལྟ་དེ་དོན་གནད་དེ་སླེབས་ནས་ཨ་ནེ་ཅིག་ལས་ཀ་དེ་ཚོ་ཡིན་ན་ཅིག་ནང་ལས་ཀ་ཅིག་ཡང་ཅིག་སོ་སོ་ནང་མི་མཉམ་དུ་ལ་བསྡད་ནས་དུས་སུ་ཅིག་ལས་ཀ་བྱས་དེ་ཚོ་གི་སྐོར་ལ་ཡང་ཅིག་ཡག་པོ་རེད་བསམ་གི་འདུག་དེ་དེ་མེད་ན་ང་ཚོ་ཅིག་ཨ།

ད་ལྟ་ད་ལྟ་ཏོག་དབྱིབས་ན་ཚ་འདིའི་རྐྱེན་གྱིས lockdown ད་ལྟ་སྒོ་རྒྱག་ཡས་དེ་ཚོ Sydney ལ་སྒོ་རྒྱག་ཡས་དེ་ཚོ་གི་ང་རང་དམིགས་བསལ་ལ་དཀའ་ངལ་གང་ཡང་འཕྲད་མ་སོང་ཨ་ནས་དེ་མ་ཚད་ལས་ཀ་ད་ང་རང་ལ་ལས་སར་འགྲོ་ཤ་ད་ག་རེ་ཟེར་དགོས་རེད་ད་ནང་ལ་ལས་ཀ་བྱེད་དགོས་ད་ལྟ་གནས་སྐབས་ལ་ནང་ནས་ལས་ཀ་བྱེད་ཀྱི་ཡོད་ཨ་ནས་ལས་ཁུངས་ལ་འགྲོ་དགོས་མ་རེད་ཨ་ནས།

དཔེ་ལས་སླ་པོ་འདུག། ཨ་ནེ་ད། སེམས། སེམས་ཁམས་ཀྱི་ད་འདི་སྐོར་ལ་བཤད་པ་འདྲ་བོ་བྱེད་ན། ད་ངེད་ཀྱི་ལས་རོགས་དང་ད་ལས་བྱེད་གཞོན་པ་བུ་མོ་དེ་འདྲའི་ཁ་ཤས་ཡོད་ད་བུ་མོ་ལབ་ན་ད། ལས་བྱེད་གཞོན་པ་ཡོད་རེད། ཨ་ཁོ་ཚོ་ད། གཅིག་པུ་ཡིན། བསྡད་བྱས་ལས་ཀ་བྱེད་དུས་ད་ཁོ་ཚོ་དཔེ་སེམས་པ་པོ་སོ་ཐོ་བོ་རེད་འདུག།

ད་རྒྱ་ནག་ནས་བཟོས་པའི་ནད་ཡམས་དེས་རྐྱེན་པས་འཛམ་གླིང་ཚང་མར་བརྡབ་གསིག་ཆེན་པོ་ཞིག་ཐེབས་བསྡད་ཡོད་རེད། ཨ་ནི། ད་ལྟ Australia གྱི་མངའ་སྡེ New South Wales ཆ་བཞག་ན་ད་ལྟ་ང་ཚོ Lock Down རེད། ད་དེའི་གི་མི་སྒེར་ང་འདྲ་བོ་ཅིག་གི་མཚོན་ན་ར། ཨ་ནི། ལས་ཀ་དང་འདི་ཐོག་ལ་ད་གི་སྐུ་ཅི་ལས་ཀ་ཤོར་འདི་འདྲ་བྱས་ཡོད་མ་རེད་ཡིན་ནའི། ད་མཚམས་མཚམས་ག་རེ་ཉོབ་སྣང་གྱིས་ལ་ན་ད། གྲོགས་པོ་ཐུག་ཡའི་འདྲ་བོ་དང། ད་ཕྱི་ལོག་འཆམ་འཆམ་འགྲོ་ཡའི་འདྲ་བོ་དང། mall ནང་ལ་དེ་འདྲའི་འཆམ་འཆམ་འཁྱམ་འགྲོ་ཡའི་དེ་ཚོ་ཡོད་དུས། དེ་ཚོ་ཚང་མ་བཀག་ཡོད་དུས་ད་ལྟ་ཀ་མེད་དུས་ད། ནང་ལ་འཛུལ་བསྡད་རེད་ཤག་ད་དེ་འདི་དེ་འདྲ་ཡིན་དུས་ནི་ཏིས། མཚམས་མཚམས་ཉོབ་སྣང་སྐྱེ་གི་འདུག་དེ་མེད་ན་ད་དེ་མོ་ར་ད་འཁྱམ་འགྲོ་ཚེ་ནི་དེ་འདྲ་བྱེད་འདྲེ་བསྡད་རེད་ཤག།
ད་དང་འདས་ཀྱི་ང་ཚོ་གི New South Wales ར་དེ་གའི་མངའ་སྡེ་དེ་ནི་ཐེམ་སྤང་གི་དཀའ་ངལ་དང་ཐམས་ཅད་དྭོགས་གཅིག་དང་གོ་དྲུག་ཡོད་རེད། ད་འདི་ན་ད་གཙོ་བོ་དེ་སིད་ནེ་གཡས་གཡོན་ལ་ད་ན་སྲིད་དེ་གཏུགས་བྱ་ཁྱེར་སོང་ཨ། ད་འདི་ཕྱོགས་ལས་ད་བུ་ལམ་གཉིས་པོ་ལོ་ར་ནི་ད་ང་རང་ཚོ་ཕྱོགས་ཡིན་ན་ད་འདི་ཕོངས་སྤེལ་རེད་མང་ཁོ་ལ།

ས་སྲོད་ཅེས་པའི་སྐྱབས་ཆེན་པོ་ར་ཀ་ཏི་ན་ཙི་ཀ་ཏི་ཀ་ཏི་ལི་མི་ལ་སྩོལ་ཅིག་ལས་ཐོག་མ་ར་སོང་དང་ད་བཟང་ཕྱོགས་ད་ནས་གནས་ག་ར་མྱོང་ཚོར་ཅིག་ཞུས་ན་ད་གལ་ཆེ་ཤོས་དེ་རྒྱལ་ཁབ་ཁོ་རང་རེད་གཉིས་པ་དེ་ནི་མངའ་སྡེ་གཞུང་གི་དངོས་གནས་ཁོ་ར་བོད་དང་སྟངས་འཛིན་དོ་དམ་བྱས

ནས་སོང་ལ། ནི། མི་བོ་ར་ཀ་དུས་ནས་ལས་ད་སྨོན་ལམ་རྒྱབ་སྟེགས་ཀྱི་ཡོལ་ཚང་མ་ལ་ལས་ད་ཀ་འཇིགས་ནས་ཡུམ་གྱི་སྐྱོ་བོ་ཤི་ཡ་བྱེད་དོ། སོང་ཙང་ནི་ང་ཚོ་བོད་རིགས་སྤུན་ཟླ་རེད་ད་ལགས་སོ་ལོག་དེ་འདྲས་ཀྱི་ནི་ཤི་ང་བརྩི་སྲུང་དང། དེ་གའི་ནི་དང་ལེན་བྱས་བྱས་སོ་སོ་སོ་ལ་ཡ་བ་དང་ནི། ཨ་ཧང་སྲུང་སྐྱོབ་བྱེད་བྱེད་དུ་གལ་ཆེན་པོ་དྲན་གྱི་འདུག། བཀྲ་ཤིས་བདེ་ལེགས་ད་ལྟ་སིད་ནེ་ཁྱོན་ཡོངས་ལ་ཀོ་བིད་ཀྱི་རྐྱེན་གྱིས Lock Down ཆགས་བཞིན་པའི་སྒང་ལ་ང་རང་གི་མྱོང་ཚོར་དེ་སྡུག་ཅག་གང་ཡང་འཕྲད་མ་སོང་ག་རེ་ཡིན་ཟེར་ན། ང་རང་ལས་ཀ་ནང་ནས་བྱེད་དུས་ཕྱི་ལོག་དང་འགྲིམ་འགྲུལ་སྒང་འགྲོ་དགོས་མེད་དུས་ན་ཚ་འགོ་ཡག་གི་སེམས་ཁྲལ་དེ་ཉུང་ཉུང་རེད་ཤག། སྤྱི་བཏང་ནང་ལ་ནང་མི་མཉམ་དུ་བསྡད་དུས་ཨ་ནི་ཉོབ་པོ་གི་ཚོར་སྣང་གང་ཡང་སླེབས་ཀྱི་མི་འདུག་གལ་སྲིད་ཕྱི་ལོག་ལ་ཟས་རིགས་ཉོ་གར་འགྲོ་དགོས་ན་ཁ་རས་གྱོན་བྱས་ཨ་ནི། འགྲོ་གི་ཡོད་རོ། ཨ་ནི་ད་ལྟ་སྦྱོང་བརྡར་བྱེད་ཆོག་ཡོད་ཙང་ཕྱི་ལོག་ལ་ཞོགས་ཀས་དགོང་དག་སྦྱོང་བརྡར་བྱེད་གར་འགྲོ་གི་ཡོད་བྱས་ཙང་ང་རང་གི་ཚོར་སྣང་དེ་སྡུག་ཅག་གང་ཡང་འཕྲད་མ་སོང་དེ་ནས་མི་གཞན་པ་མང་པོ་དང་དཀའ་ངལ་མང་པོ་འཕྲད་བསྡད་ཡོད་ས་རེད་བྱས་ཙང་ཚང་མ་ཨ་ནི་གཅང་པོ་གནང་རོགས་གནང། དེ་རིང New South Wales ནང་ནད་པ་གསར་པ་བརྒྱ་དང་སུམ་ཅུ་སོ་དྲུག་ཐོན་ཡོད་པས། མངའ་སྡེའི་བློན་ཆེན་ལྕམ Gladys Berejiklian མཆོག་གིས། ཐོག་མའི་འཆར་གཞི་ལྟར་ཕྱི་ཚེས་སུམ་ཅུའི་བར་ཁྱིམ་སྡོད་བཀག་རྒྱ་ལྷོད་ཡངས་གཏང་ཐུབ་དཀའ་མོ་གཟིགས་ཀྱི་ཡོད་པ་དང་ཉིན་རེར་ནད་པ་གསར་པ་ཇེ་མང་དུ་འགྲོ་ཡི་ཡོད་པས་ཛ་དྲག་གི་གནས་སྟངས་ཤིག་ཡིན་པར་འགྲེལ་བརྗོད་གནང་ཡོད་པ་རེད། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།